TSMC ཁེ་ལས་ཀྱིས་ཉི་ཧོང་ནང་བཟོ་གྲྭ་གཉིས་པ་དེ་འདི་ལོའི་ལོ་མཇུག་ལ་ལས་གྲྭ་འགོ་འཛུགས་བྱས་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོར་ཐོན་སྐྱེད་བྱེད་འགོ་བཙུགས་རྒྱུ་ཡིན་པ་རེད། TSMC ཁེ་ལས་གསར་གཏོད་བྱེད་མཁན་ཀྲང་ཀྲུང་མོ་ཡིས་ཉི་ཧོང་ལ་བཟོ་གྲྭ་གསར་པ་བཙུགས་རྒྱུ་དེ་ནི་ཉི་ཧོང་གིས་འཛམ་གླིང་ཐོག་གློག་འདྲེན་ཕྱེད་གཟུགས་མཁོ་འདོན་བྱེད་རྒྱུ་ཕན་ནུས་བྱེད་རྒྱུ་དེ་གསོན་ཉམས་རང་བཞིན་ཞིག་ཡོང་གི་རེད་ཞེས་དང། ཡང་ཁོང་ནས་དེ་ཉི་ཧོང་གི་གློག་འདྲེན་ཕྱེད་གཟུགས་བཟོ་སྐྲུན་བསྐྱར་གསོ་འགོ་འཛུགས་བྱེད་རྒྱུ་རེད་ཞེས་འགྲེལ་བརྗོད་གནང་ཡོད་པ་རེད་ཐེ་ཝན་ཏན་ཅང་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཚའེ་ཞི་ཞང་གིས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་གསུངས་དོན་དེ་ནི་ཐེ་ཝན་དང་ཉི་ཧོང་གི་ཐུན་མོང་དཔལ་འབྱོར་བདེ་འཇགས་ཀྱི་འགོ་ཚུགས་གསར་པ་ཞིག་ཡིན་པ་དང་དེ་ཡང་འཛམ་གླིང་ཡོངས་ནང་མཁོ་འདོན་བྱེད་ཡས་གསོན་ཉམས་ལྡན་པའི་རང་བཞིན་དང་སྔར་ལས་ལྷག་པའི་གོང་འཕེལ་དོན་འཁྱོལ་གྱི་སེམས་ཤུགས་ལ་ཤུགས་སྣོན་ཐེབས་ནས་རྒྱ་ནག་གི་དཔལ་འབྱོར་གྱི་གནོན་ཤུགས་ནས་ཁ་བྲལ་ཐུབ་རྒྱུ་ཡིན་པའི་ཁོང་ནས་གསལ་སྟོན་གནང་ཡོད་པ་རེད་ཉི་ཧོང་གི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ཟུར་པ་ནོ་བུ་ཡུ་ཀི་ཧྥུ་ཀུ་ཤི་མ་ཡིས་ཐེ་ཝན་གྱི་ཐི་ཨེས་ཨེམ་སི་ཁེ་ལས་དེ་རྒྱ་ནག་མིན་པའི་ཉི་ཧོང་དང་ཐེ་ཝན་ལྷོ་ཀོ་རི་ཡ་ཨ་མི་རི་ཀ་སོགས་ནུབ་ཕྱོགས་ཀྱི་དམངས་གཙོའི་རྒྱལ་ཁབ་ནང

ཆེན་མོའི་དགེ་རྒན་ཆེན་མོ་ཚའེ་ཤིས་ཞང་གིས་གསལ་སྟོན་གནང་དོན། རྒྱ་ནག་གིས་བདེ་འཇགས་ལ་ཚད་མཐོའི་དོ་སྣང་བྱེད་ཀྱི་ཡོད་པ་དང་དེ་ནི་སྲིད་ཇུས་ལ་གཞོགས་འདེགས་བྱས་ནས་རྒྱ་ནག་གི་ཁེ་ལས་མཉམ་ལས་དང་རྒྱལ་ནང་གི་མཁོ་འདོན་འཛུགས་སྐྲུན་ལ་སྐུལ་འདེད་བྱེད་རྒྱུ་ཡིན་པས་དངོས་འབྲེལ་ཕྱི་ཕྱོགས་ལ་བརྟེན་ཡག་ཉུང་དུ་གཏང་རྒྱུ་ཡིན་པ་རེད། ཡིན་ནའི་དེ་ཕྱིའི་རྒྱལ་ཁབ་དང་བསྡུར་ན་ཁྱད་པར་ཆེན་པོ་ཡོད་པ་དང་འཛམ་གླིང་ཐོག་གི་ཆེས་སྔོན་ཐོན་གྱི་རྒྱལ་ཁབ་དང་ཁྱད་པར་དེ་བས་ཆེན་པོ་ཡོད་པའི་ཁོང་ནས་གསལ་སྟོན་གནང་བཞག། ཐའེ་ཝན་ཉི་ཧོང་ཞིབ་འཇུག་ཁང་གི་འགན་འཛིན་ལི་ཧྲི་ཧུའེ་ཡིས་རྒྱ་ནག་གིས་རིམ་བཞིན་ས་གཞི་རིལ་པོའི་ནང་མཁོ་འདོན་བྱས་པ་དེ་གཙོ་བོའི་གནས་བབ་བཟུང་ཡོད་པ་དང་གློག་འདྲེན་ཕྱེད་གཟུགས་དེ་ཨ་མི་རི་ཀ་དང་རྒྱ་ནག་དབར་ས་ཁུལ་གྱི་ཆབ་སྲིད་དང་དཔལ་འབྱོར་གྱི་དམག་ས་ཞིག་ཆགས་ཡོད་པ་རེད་ཞེས་འགྲེལ་བརྗོད་གནང་ཡོད་པ་རེད། ཁོང་གིས་ད་དུང་གསུངས་དོན་རྒྱ་ནག་གིས་ཉི་ཧོང་དང་ཐའེ་ཝན་ནས་གློག་འདྲེན་ཕྱེད་གཟུགས་མཉམ་ལས་བྱས་པ་དེར་གནོན་ཤུགས་སྤྲོད་ཀྱི་ཡོད་པ་དང་དེ་ཡང་དོན་དངོས་ཐོག་རྒྱ་ནག་གིས་ཐེ་ཝན་དང་ཉི་ཧོང་ལ་མཁོ་འདོན་བྱེད་རྒྱུའི་རྒྱུ་ཆ་ཁ་ཤས་བཀག་སྡོམ་བྱས་ཟིན་ཡོད་པའི་ཁོང་ནས་འགྲེལ་བརྗོད་གནང་ཡོད་པ་རེད།